བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་གཅིག་ཉིན་ཨ་རི་ཧར་ཝརཌ་གཙུག་ལག་སློབ་གྲྭའི་སློབ་ཕྲུག་ཁག་ཅིག་ལ་ལ་དྭགས་ཞི་བའི་ཚལ་ཕོ་བྲང་དུ་མཇལ་ཁ་དང་སྦྲགས་བཀའ་སློབ་སྩལ་གནང་མཛད་ཡོད་པ་རེད། སྐབས་དེར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཉོན་མོངས་པའི་སེམས་འདུལ་ཐབས་དང་དགེ་བའི་སེམས་བསྐྱེད་ཐབས་སོགས་ཀྱི་སྐོར་ལ་བཀའ་སློབ་སྩལ་གནང་བའི་ནང།

ཉོན་མོངས་པའི་སེམས་དེ་དག་ཇེ་ཉུང་ཇེ་ཉུང་དུ་གཏོང་གིན་གཏོང་གིན་ལ་དགེ་བའི་སེམས་དེ་དག་ག་ལེ་ག་ལེ་སྐྱེ་ཐབས་བྱེད་དགོས་པ་རེད། ངོས་རང་ལ་མཚོན་ནའང། རྩ་བའི་སྐྱེས་ཙམ་ཉིད་ནས་ང་རང་ཚོ་ཚང་མ་ལོག་གཅིག་པ་ཡིན་པ་རེད། ཡིན་ན་ཡང་བསམ་བློ་བཏང་བསམ་བློ་བཏང་སྦྱོང་བརྡར་བྱས་སྦྱོང་བརྡར་བྱས་ནས་ད་ལྟའི་ངའི་སེམས་འདི་རང་བཞིན་གྱིས་ཞི་བདེ་བག་ཕེབས་ངང་གནས་ཐུབ་ཀྱི་ཡོད། ཐ་ན་རྒྱ་ནག་ང་རང་ཚོའི་དགྲ་བོ་ཡིན་ན་ཡང། ངའི་ངོས་ནས་ཁོང་ཚོར་ཁོང་ཁྲོ་སྐྱེ་རྒྱུའི་ཚབ་ཏུ། ཁོ་རང་ཚོའི་མིག་རྒྱང་ཐུང་ཐུང་གི་བྱེད་བབ་དང། གུ་དོག་གི་བསམ་བློ་གཏོང་སྟངས་ལ་སྙིང་རྗེའི་བསམ་པ་དྲན་གྱི་འདུག་ལ། ངས་ཁོ་རང་ཚོ་ག་དུས་ཡིན་ན་ཡང་བདེ་ཞིང་སྐྱིད་པ་ཞིག་ཡོང་བའི་སྨོན་ལམ་རྒྱག་གི་ཡོད། ཁོ་རང་ཚོར་མི་དགའ་བའི་བསམ་པ་ནམ་ཡང་སྐྱེས་མ་མྱོང། དེ་ལྟ་བུའི་ཉམས་ལེན་བྱེད་ཐུབ་ན་ཡག་པོ་འདུག་དེ་ལྟའི་ཉམས་ལེན་གྱི་ཐོག་ནས་ཐ་ན་གཉིད་ཀྱང་སྐྱིད་པོ་ཁུག་ཐུབ་ཀྱི་འདུག་ལ། སེམས་འཁྲུག་བསྡད་པ་དེ་འདྲ་ཁྱོན་ནས་ཡོང་མི་འདུག་སེམས་བག་ཕེབས་པོ་ཞེ་དྲག་ཡོང་གི་འདུག་ཅེས་བཀའ་སྩལ་གནང་མཛད་སོང། It was Chinese Communist instead of anger།

སྤྱི་འཐུས་ལྷན་ཚོགས་ཀྱི་བྱུང་རིམ་དང་དེ་བཞིན་སྤྱི་འཐུས་ལྷན་ཚོགས་ཀྱི་གྲུབ་ཆའི་སྐོར་སོགས་ངོ་སྤྲོད་གནང་ཡོད་འདུག་ལ། གཞན་ཡང་འཛམ་གླིང་གི་གནམ་གཤིས་འགྱུར་ལྡོག་དང་འབྲེལ་ཏེ་བོད་ཀྱི་ཁོར་ཡུག་གི་གལ་གནད་སྐོར་ངོ་སྤྲོད་དང་ལྷན་དུ། སློབ་ཕྲུག་ཚོས་སོ་སོའི་གནས་ཡུལ་གཞུང་དང་གྲོས་ཚོགས་འཐུས་མི་སོགས་ལ་ཐུག་སྒང་བོད་ཀྱི་ཁོར་ཡུག་གི་གལ་གནད་སོགས་ཀྱི་སྐོར་གླེང་སློང་གནང་དགོས་པའི་འབོད་སྐུལ་ཡང་གནང་འདུག། དེ་དང་ཕྱོགས་མཚུངས་བོད་མི་རིགས་གསོན་པོར་གནས་དགོས་པའི་གལ་ཆེའི་སྐོར་སོགས་ལ་ཡང་བཀའ་སློབ་དང་དྲི་བ་དྲིས་ལན་ཡང་གནང་ཡོད་པ་རེད་འདུག་གཞན་ཡང་ད་ལྟའི་ཆར ྋགོང་ས་ཆེན་པོས་ལ་དྭགས་ཁུལ་གྱི་མཛད་འཆར་ཁག་སྐྱོང་མུས་ཡིན་ཅེས་རིང་མིན་བཞུགས་སྒར་རྡ་རམ་ས་ལ་ཕྱིར་ཞབས་སོར་འཁོད་མཚམས་ཕྱི་ཟླ་དགུ་པའི་ཚེས་ལྔ་དང་དྲུག་བཅས་ཉིན་གྲངས་གཉིས་རིང་ལྷོ་ཤར་ཨེ་ཤེ་ཡའི་དད་ལྡན་ཆོས་ཞུ་བ་ཚོས་ཇི་ལྟར་གསོལ་བ་བཏབ་པ་བཞིན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དབུ་མ་འཇུག་པའི་རང་འགྲེལ་གྱི་ཐོག་ནས་ཆོས་འབྲེལ་སྩལ་གནང་རྒྱུ་དང། དེ་བཞིན་ཕྱི་ཟླ་བཅུ་པའི་ཚེས་གཉིས་ནས་བཞི་བར་ཉིན་གྲངས་གསུམ་གྱི་རིང། ཐེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱིས་ཇི་ལྟར་གསོལ་བ་བཏབ་པ་ལྟར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ལམ་རིམ་བསྡུས་དོན་དང་བློ་སྦྱོང་དོན་བདུན་མ། སྤྱན་རས་གཟིགས་ཀྱི་བཀའ་དབང་བཅས་ཀྱི་ཆོས་འབྲེལ་དུ་མ་ཞིག་ཀྱང་གནང་རྒྱུའི་མཛད་འཆར་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ཡིན།